ད་ཆུ་ཁྲི་ཤེས་ཙཀ་ཙཀ་ཙཀ་བུ་སོང་ཐ་ད་དེ་མི་མགོ་ཕ་མས་དྲིའ། ད་ང་ལྷོ་མ་ཆུ་བཏང་ན་ངོ་མ་བྱས་ན་ཁུ་བ་ཁུ་ཟིག་ཡོག་གི། ཅི་ཆེ་ཧོས་ཅ་ལྟ་གི་ནང་ལ་ལྷོ་ལྗོངས་ཡོག་གི་ནང་ཤོག་འདི་རུ་ང་ཁུ་ཟིག་ཡོག་གི་ད་སོང་ཡོག་ན་དེ་ལྷོ་སོ་འདི་ཤོག་ད་འཛི་འདག་གི་ར་སྟོང་གི་ད་འདི་རེད་འདྲ་ང་ཡང་ཆུ་ད་ལྷོ་ཁྲི་དགེ་རྒན་འདྲེ་ད་དེ་ཅིག་མ་བྱས་ན།

ཟླ་བ་གཞོན་ནུ་ར། ད་རྒྱ་གར་རྩོམ་རིག་དང་འབྲེལ་ཡོད་སྐོར་གི་རྩོམ་རིག་ལ་ཆེས་ཞིབ་འཇུག་གི་འདྲ་ཡང་ན་དེ་སློབ་སྦྱོང་ཡིན་ན། ད་ཟླ་བ་གཞོན་ནུ་ར། འདི་དགེ་འདུན་རབ་གསལ་ཉིད་ཀྱི། བཀྲ་བཏང་ན་ཡོང་གི་ད་ནུ་གི་རྩོད་མ་ཁྱི་ཞིག་མཉམ་འཇོག་དགོ་ཟེར་ནོ་ད་ལྟ་མོ་ཟེར་ཡང་རྒྱ་གར་རྩོམ་རིག་ལ་ལྟ་མོ། ཞེས་ཟེར་གི་ནུ་ར་ད་དོ་སྣང་ཡོད་ཀྱི་མེད་ན་དེ་དོ་ཁུར་ལ་ཡོད་དགོས་དོན་མ་རེད་ཟེར་ནོ། དེ་མཉམ་འཇོག་ད་ལྟ་དེ་དེ་ཟེར་ནོ་དེ་མ་གཏོགས

མེད་དག་ན་ཟ་གོ་ན་ར་ད་མེད་དག་ན་འདི་འགྲེལ་བཤད་ལ་ཡང་དེ་མོ་ཟིག་གསལ་བོ་ཅིག་ཡེ་ཐུབ་གི་མེད་གི་ཚང་མ་གི་ཡེ་ཐུབ་གི་མེད་གི་ར་ད་འགྲེལ་བཤད་འདི་ཅིག་མི་གོ་ནི་བ་གི་མི་གོ་ནི་ད་དེ་མོ་ཟིག་ར་མ་རེད་ད་ཡིན་རྒྱུ་ཆི་རེད་ན་ད་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དགོན་འདི་ད།

བླ་སྤྲུལ་ཀུན་སྐྱོང་དགོས་ན། བདུད་ཀྱི་མཚོན་ཆའི་རྩེ་མོ་དག་ལ་འཇམ་མཉེན་མེ་ཏོག་ལན་དུ་སྦྱིན་ཟེར་ནི་དེ་ཡོད་ཀ། ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་གི་ཐབས་མཁས་ཡོད་དགོས་ནས་ཁུ་གི། ད་བདུད་ཚང་མ་བཏུལ་ད་ལྟ་མོ་ཡིན་རེད་དེས་ན་ད། བདུད་གི་ཁུ་གི་མ་བ་ན་ད་བདུད་སྡིག་ཅན་གི་ཁུ་གི་མ་བ་ན་ད། ད་ཁུ་གི་དགའ་མ་ར་ཟེར་དགོས་ནི་རེད་ཁུ་གི་བུ་མོ་ར་ཟེར་དགོས་ནི་རེད། བདུད་གི་བུ་མོ་ལ་ཟེར་ན་བདུད་གི་དགའ་མ་གཉིས་ཀ་འབབ་སོ་འདྲ་མོ་གཅིག་རེད་མོ། བདུད་གི་དགའ་མ་ཟེར་ནོ་ར་བདུད་གི་བུ་མོ་ཟེར་ནོ་ད་དེའི་ནང་དོན་འདྲ་མོ་གཅིག་གི་སྟེང་འབབ་དགོས་ནི་རེད།

དེ་ཟེར་གི་འདུག་རེད་ཡ། དེ་ན་ད་ལྟ་གི་འདི་ལ་དེ་རེད་འདི་ཡིན་ན་ལ། གཞུང་གི་བདུད་ཀྱི་དགའ་མ་ཟེར་ནི་ད་ད་བདུད་ཀྱི་བུ་མོ། བདུད་ཀྱི་བུ་མོ་ཟིག་ག་མང་ང་ཟིག་ཡོང་ནོ་དེ་ཡིན་རྒྱུ་ཁི་བདུད་ཁོ་རང་གི་ཁྱད་ཆོས་ཟིག་རེད། བདུད་ཁོ་རང་ལ་དེ་གི། དྲི་བ་ན་མོ་དེ་ཡོད་དང་ནི་རེད་ད་ཆེས་ཁ་ཁས་བྱས་ན་དྲི་བ་ཡོད་ནི་རེད་ཁི་དེ་གི་ནུས་བ་དེ་ཡོད་ནི་རེད། ད་ཟིག་བུད་མེད་གི་ཟིག་ཟེར་ཡོང་ནི་རེད་ཟིག། ཡིན་རྒྱུ་བདུད་གི་དྲི་བ་རེད། ཡིན་ནའང་གཏམ་རྒྱུད་ལ་ཞིག་གོ་སྒྲིག་སྐབས་སུ་ད་ཕྱིར་འདི་ག་ཞིག་གིས་འོ་ན་རེད། འདི་གི་གི་ད་ཡོང་བ་བ་གི་ད། ད་སངས་རྒྱས་བཅོམ་ལྡན་འདས་ལ་ད་གི་གི་ད་ཆི་ཟེར་གོ་ན་དྲག་པོ་གི་སྒོ་ནས་ད་བྱུང། ད་ཐབས་བརྒྱ་ཇུས་སྟོང་ཡོད་ད་མང་བོ་ད་མཚོན་ཆ་མང་བོ་བཀལ་ན་ད་མཚོན་ཆ་ཚང་མ་ད། གི་གི་མེ་ཏོག་གི་ལོགོ། གི་གི་ད་ཚང་མ་མེ་ཏོག་གི་ལོག་གོ་བདུད་གི་ད་དེ་ཨ་མའི་མེ་ཏོག་གི་ཚིག་ཁ་ཡིན་ད་ཟིག་གོ་ན་ར་མང།

ད་ཁྱེད་ནས་ཁྱེད་ཁྱི་སྒ་དེ་ངའི་སྐུ་ནས་ཟིན་བྲིས་སྐབས་སུ། ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཅང་མ་འགོར་བར་སངས་རྒྱས་རྒྱུ་རེད་ད་སངས་རྒྱས་སོང་ན་ད་ཤོ་ད་ཤོང་གི་ད་ད་མ་འགྲིག་ནི་རེད། ད་ཁོ་བཀོད་པ་མེད་ཀི་ར་ན་ཁྱེད་ཆོ་ཞིག་སོང་ཟེར་ལ་ད་ད་འདིར། འདི་གི་ཚིགས་བཅད་ཀི་ནང་དེ་ར་འདི་ཡོད་ནོ་འདི་དེ་རེད་ཡ་དགའ་མ་ཟེར་གི་ནོ་འདི་དེ་རེད་འདི་སྐད་ཟིག་གི་མྱིང་རེད་ཡ། དགའ་མ་དགའ་བའི་སོ་ལས་སྐྱེས་བའི་ཟེར་གི་ནོ་འདི་བདུད་ཀྱི་དགའ་མ་ལ་ཟེར་ནི་ར་བདུད་ཀྱི་བུ་མོ་ཟིག་གི་ནང་གི་གཅིག།

བདུད་ཀྱི་བུ་མོ་གསུམ་ཟི་ནི་བདུད་ཀྱི་བུ་མོ་གསུམ་པོ་དེ་དག་མྱིང་གཞན་པ་བཏགས་གཞོག་ནི་ར་ཡོད་གི་དགའ་མ་དང་མི་དགའ་མ་དང་སྲེད་མ་ཟི་གཞོག་ནི་སྲེད་མ་དང་དགའ་བྱེད་མ་དང་དགའ་སྤྱོད་མ་ཟི་གཞོག་ནི་དགའ་མ་དང་དགའ་བྱེད་མ་དང་དགའ་སྤྱོད་མ་ཟི་གཞོག་ནི་ད་གང་ལྟར་ཀྱང་དེ་མོ་མང་ང་ཡོད་གི་དེ་ན་ད་འདི་ཁི་གི་བདུད་ཀྱི་དགའ་མ་དི་ཟི་ནི་ར་བདུད་ཀྱི་དགའ་མ་ཟི་ཀྲི་སྐབས་སུ་ཤོང། ད་བདུད་ཀྱི་བུ་མོ་ཟིག་གི་མྱིང་བུ་མོ་གི་ནང་གི་གཙོ་བོ་ཟིག་གི་མྱིང་ལ་རེ་ཡང་གོ་བ་བླངས་ན་བདུད་ཁོ་རང་གི་དགའ་མ་ཟིག་ལ་དེ་ག་གོ་བ་བླངས་ན་ར་ཆོག་ནི་རེད་ཨ། འདི་དགྲ་ནག་མོ་བཞེས་ཆོག་ག་ཟིག་རེད་འདི་ད་འདི་གི་སང་ཁྲི་སྟག་གི་ཁུ་གི་ཟིག་ཡི་གེ་མེད་སོང་ན་དགྲ་རྗེར་ཡོ་ནི་ན་མེ་ནི་དེ་དོག་དེ་ཤི་ས་འོ་ལ་མི་ཤི་གི་མི་ཤི་གི་ར། ད་འདི་གི་དགའ་མ་འདི་རེད་དགའ་མ་དགའ་བའི་བསོད་ལས་སྐྱེས་པའི་སྤུ་ལོང་དག་གིས་སྒྲུབ་པའི་ལུས་འཛིན་ཅིང་ཟེར་ཆོག་ནི་འདི་ནང་དོན་ཆི་རེད་ཟེར་ན།

ལུས་ཡོངས་ད་འདོད་ཆགས་ཀྱི་སྤུ་ལོང་གིས་གཡོ་བར་གྱུར་པའི་བདུད་ཀྱི་དགའ་མ་དེ་གི་འགུག་པའི་འཛུམ་ར་སོགས་པ་བསྟན་ནས་ད་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ལ། རྒྱལ་བ་སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་ལ་ལེགས་པར་སྙོམས་པར་འཇུག་པའི་དྲུང་དུ། ད་མེ་ཏོག་གི་སྙིམ་པ་དེ་ཐོགས་ཏེ་གཞག་བརྩིགས་ཟིན་པ་རེད།

ད་ལྟ་ཡི་མན་ཆད་ན་དེར་མ་ཕྱོགས་བཅུ་ལ་རབ་ཏུ་བསྐྱོད་ཅིང་བུང་བ་དེ་དག་གིས་རྐང་པས་མེ་ཏོག་ལ་བསྣུན་པའི་རྐྱེན་གྱིས་ཁ་མ་ཟུམ་པའི་མེ་ཏོག་གི་ཚོགས་ཁ་བྱེ་བར་གྱུར་ཟིན་པས་ད་ལྟ་གི་བུང་བ་འཕུར་ཡོང་གི་ཕྱིས་མེ་ཏོག་གི་ཁ་མ་ཕྱེ་ན་གི་མེ་ཏོག་རེས་འགའ་བཞག་གི་དགའ་སོང་འདྲི་སྐབས་སུ། ད་བུང་བ་བུང་བ་དེ་འཕུར་ལྡིང་གི་རྣམ་པ་ལ་བརྟེན་ནས་ཡོང་བ་མེ་ཏོག་ག་གི་ཁྱི་མདུང་གི་རྒྱབ་དེ་ནས་མེ་ཏོག་དེར་ག་ཁ་བྱེ་ད་མཛེས་སྡུག་དང་ལྡན་པར་གྱུར་བ། དེ་ག་མེད་རང་བཞིན་གྱིས་ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་རང་བཞིན་གྱིས་མཆོད་པ་གི་ལོག་སོང་ནོ་ནང་དོན་དེ་བཤད་དགོས་ནི་རེད་ཡ། དེ་ག་ད་ཆི་རེད་ཟེར་ན་ད་ཕྱོགས་བཅུ་ལ་རབ་ཏུ་བསྐྱོད་ཅིང་བུང་བ་དེ་དག་གིས་རྐང་པས་མེ་ཏོག་ལ་བསྣུན་པའི་རྐྱེན་གྱིས་ཁ་ཟུམ་པའི་མེ་ཏོག་གི་ཚོགས་ཁ་བྱེ་བར་གྱུར་ལ། མེ་ཏོག་དེ་དག་གེ་སར་རམ་ཟེའུ་འབྲུ་གི་སོ་ཕྲེང་གསལ་བར་གྱུར་པ་དེ་ལྟ་བུའི་ཡིན་གྱི་ན་ད་གི་ད་ཀྱི་གནས་སྐབས་དེའི་མཚོན་བྱེད་ཀྱི།

དེ་ནས་ད་འདི་བདུད་ཀྱི་དགའ་མར་ཀ་ཡོང་བ་ད་བདུད་ཀྱི་དགའ་མར་ཀི་ད་ཆི་ལ་ཟེར་ན་བྱང་ཆུབ་སེམས་དཔའ་གི་འདི་ན་ཡོང་བ་ད་ཆི་ན་ཟེར་ན་ད་སྒྱུ་རྣམ་པ་སུམ་ཅུ་རྩ་གཉིས་ཉེ་བར་བསྟན་ནོ་ད་ཟིན་ན་རེ་ད་ཁུ་ཆུ་ཐབས་བཀོད་ཐབས་བཀོད་བསྟན་ད་ཚིག་ཤ་ན་ཀ་ནི་མོ་དེ་ད་ཚིག་ཤ་སྒྱུ་རྣམ་པ་སུམ་ཅུ་སོ་གཉིས་ཟེར་ནས་ད་དེ་མོ་གི་ཐབས་བཀོད་མང་བ་བསྟན་ཟིན་ད་སྒྱུ་རྣམ་པ་སུམ་ཅུ་སོ་གཉིས་དེ་ཆི་རེད་ཟེར་ན་བྱུང་གི་ཡིན་རྒྱུ།

འཁྲབ་སྟོན་མ་ཟིག་ཡིན་ན། འཁྲབ་སྟོན་མ་ཟིག་ཡིན་ན། མི་གི། འདིའི་སུམ་ཅུ་སོ་གཉིས་བྱུང་གི་ཡིན་ན་ཤེས་ཀྱི་ན་ད་འགྲིག་གི་ཡ། ཤེས་ཀྱི་ན་ད་ད་གཟོད་ད། གློག་བརྙན་དེའི་འཁྲབ་སྟོན་ཡིན་ན་ཟིན་གྱི་ན་ད། ཤེས་གི་དཔའ་ལ་ཡོང་གྱི་རེད་ཡ། ཨ་ཆོ། ཕ་རོལ་སྐྱེ་བོ་ཟིག་འགུག་དགོས་ན། ད་འཁྲབ་སྟོན་མ་ཟིག་ཡིན་ན་དེ་ཁྱེད། འཁྲབ་སྟོན་གི་རྣམ་པ་སུམ་ཅུ་སོ་གཉིས། ཁྱི་ཁུ་བ་དང་ཁྱི་ཕ་རོལ་ཏེ་ཆགས་པ་ལང་གི་ཕྱོགས་འདི་ཟེར་གྱི་ན་དེ་དཀའ་མོ་ཟིན་གྱི་རེད། དཀའ་མོ་ཟིན་གྱི་ད་ཤུ་གན་གི་ནང་ན་འདི་བསྟན་འགྱུར་གི་ནང་ན་འདི་ཡོད་ནི་རེད་ད་རྣམ་པ་སུམ་ཅུ་སོ་གཉིས་འདི་ཡོད་གི་སུམ་ཅུ་སོ་གཉིས་འདི་ད་ངས་མར་ཅིག་འདོན་ན་ཤི་ཅིག་ཉོན་རྒྱུ་ཉོན་ན་ཐང་ད་དེ་ཟིན་བྲིས་དེ་འབྲི་མི་དགོས་གི་ཨ། ད་ཁོ་ལན་གྱི་ན། ཨ། རྣམ་པ་སུམ་ཅུ་སོ་གཉིས་དེ་གང་ཞེ་ན་འདི་ལྟ་སྟེ་ཟེར་ནས་ད་བྲིས་ཡོད་གི་མོད། ད་བདུད་ཀྱི་བུ་མོ་གཙོ་བོ་ཁག་གསུམ་དེ་ནས་ད་བདུད་ཀྱི་བུ་མོ་འཁོར་མང་ཡོད་གོ་འཁོར་མང་ཁྲིད་ལ་ད་འདི་ག་སོང་ནི་རེད་འདི་ག་སོང་ན་ད་ད་འདི་ག་བྲིས་ཡོད་ནི་རེད་དེའི་ནང་ནས་བདུད་ཀྱི་བུ་མོ་ཁ་ཅིག་ནི་བཞིན་ཕྱེད་འགེབས་པ་དང་བཞིན་ཕྱེད་འགེབས་པ་འདི་ཡང་ཆགས་ཉམས་སྟོན་བྱེད་ཟེར་ནི་རེད་ཚང་མ་བཀབ་མ་བཞག་ངོ་ཤ་ཚ་འགེབས་གོ་ནོ་དེ་ཤ་ཚ་འགེབས་གོ་ནོ་ཟེར་ན་ད

མཆན་ཁུང་སྟོན་གི་འདུག་དེ་ཡང་ཆགས་པ་ལང་སྐྱེས་ཙི་ཡིན་འགོག་གི་འདི་ཤེས་ན་ངས་འདི་བྱེད་ཀི་འདུག་འདི་ཤེས་ན་ཞེས་རྒྱ་གར་རྩོམ་རིག་གི་ནང་གི་བུད་མེད་གི་མཛེས་སྡུག་ར་དེ་མོ་འབྲི་བོ་ཀྲི་ལྷག་པར་དུ་ཆེ་གེང་གི་ནང་ན་སློབ་དཔོན་དཎྜིས་བརྩམས་པའི་སྙན་ངག་མེ་ལོང་མ་སྦྱང་གི་ན་འདི་མ་ཤེས་ན་འདི་མ་ཤེས་ན་འདི་བྱེད་གི་འདི་མ་ཤེས་ན་ཡང་རྒྱ་གར་གི་བུད་མེད་ལ་མཛེས་བྱེད་བཅོ་བརྒྱད་ཟེར་ནི་ཟིག་ཡོད་ནི་རེད་མོད་རྒྱ་གར་གྱི་བུད་མེད་ལ་མཛེས་བྱེད་བཅོ་བརྒྱད་ཟེར་ནི་ཟིག་ཡོད་ནི་རེད

དེ་རྒྱ་གར་གི་བུད་མེད་ཀྱི་རྣམ་པ་དེ་གི་ནང་དོན་ཆི་ཟིག་གཏོང་གི་ནི་མི་ཤེས་གི། ནང་དོན་ཆི་ཟིག་སྟོན་གི་ནི་མི་ཤེས་གི་ཤེས་ནི་མ་རེད། དེ་ཅིག་དཔེ་བཞག་ན། འདི་ཆུ་སྐྱེས་བཞིན་དུ་ཀུན་ཏུ་དམར་ཟེར་ནི་ཟིག་ར་ཆུ་སྐྱེས་བཞིན་དུ་ཅུང་ཟད་དམར་ཟེར་ནི་སྙན་ངག་མེ་ལོང་གི་རྩ་བ་གི་ནང་ན་དེ་མོ་གི་རྩོད་པ་ཟིག་ཡོད་ལ་ཟེར། ཁ་ཁེར་གི་ཅུང་ཟད་དམར་ཟེར་ནི་རེད་ཀུན་ཏུ་དམར་ན་ཡག་ནི་མ་རེད་ཟེར་ནི།

ཡ། ཁ་ཅིག་ནི་ཤིང་ཏོག་བིམ་པ་ལྟར་དམར་བའི་མཆུ་སྟོན་པ། མཆུ་སྒྲོས་སྟོན་གོ་ནོ། ཤིང་ཏོག་བིམ་པ་ལྟར་དམར་བའི་མཆུ་སྟོན་པ་ད་དེ་བྱས་ཞོག་པ། ཤིང་ཏོག་བིམ་པ་འདི་ཕིང་གོ་རི་ལ་ཟེར་དགོས་ཀ། ཕིང་གོ་རི་ཟེར་གདའ་ཀ་ཕིང་གོ་དམར་བོ་དེ་གི་ཉང་རི་ཟེར་གདའ་ཀ། ཨོ་ལེ། ཁ་ཅིག་ནི་མིག་ཕྱེད་བཙུམས་ཏེ་བྱང་ཆུབ་སེམས་དཔའ་ལ་ལྟ་ཞིང། བལྟས་ནས་མྱུར་བ་མྱུར་བར་འཛུམ་པ་དང།

བག་དང་ལྡན་པ། འཛུམ་པ་སྟེ་བག་དང་ལྡན་པའི་སྒོ་ནས་འཛུམ་པ། དེ་ཤར་ཕྱོགས་ཀྱི་བུད་མེད་ཀྱི་ཁྱད་ཆོས་ཟེར། གཅིག་བུད་མེད་ཅིག་གི་སྐྱེས་པ་ཟིག་ག་ཁ་བརྡ་ཡེད་ན་གཅིག་ངོ་ཚ་ཚ་ཟིག་གི་ལས་གཅིག་ཁ་བརྡ་ཡེད་རྒྱུ་ཟིག་ཡོད་ཀ། དེ་གཅིག་ཁོ་ལ་འགྱིས་ན་མགྲོན་ཁང་ནང་ཟིག་ག་འགྱོ་ནི་ཟིག་ཡིན་གྱིས་ན་མགྲོན་ཁང་གི་ཞབས་ཕྱི་མ་དེ་བུ་མོ་ཟིག་ཡིན་གྱིས་ན་དེ་གི་ཞབས་ཕྱི་གི་སྣེ་ལེན་ཡེད་གོ་དུས་སྐབས་སུ་འགྲུལ་བ་ཆ་མེད་ཅིག་ཡིན་ན་ར། འགྲུལ་བ་ཆ་མེད་ཅིག་ཡིན་ན་ར། གཅིག་འགྲུལ་བ་ཆ་མེད་ཅིག་ཡིན་ནོ་གི་རྒྱུ་མཚན་གི་ད་གཅིག

དེ་ནས་འཛུམ་གྱི་ནང་བག་དང་ལྡན་པ་གི་འཛུམ། དགོད་ནི་དགོད་ལ་ཧ་ཧ་ཟེར་ལ་ཧ་ཅ་རྒྱལ་བུ་ད་ད་དི་ག་ལ་མི་དགོས་ལ། ལ་ཧོ་ནི་དི་ག་གོ་ཀུ་ནི་རེད་ཧ་གོ་ཀུ་ནི་རེད་ཀྲི། མྱི་མང་ས་ན་དི་ག་ཟིག་ངོ་ཚ་ཚ་གེ་ན་ལྷག་པར་དུ་འདི་ར་མྱི་མང་ཟིག་ཡོད་ཀྱི་ན། ཞི་མོ་ཟིག་གཞུག་མ་སློབ་ཁྲིད་གི་གཞུག་མ་ཆོ་ལ་ཡོང་ནི་ཟིག་ཡིན་ན་དེ་དི་ག་ཟིག་བག་དང་ལྡན་པ་འཛུམ་དང་ལྡན་པ་ཟིག་འཛུམ་བག་དང་ལྡན་པ་ཟིག་ལ་ཡོང་ན་དགེ་རྒན་གི་ར་འདི་ག་ཅིག་བལྟས་ན།

རྒན་གྱི་ནང་སོང་འདྲ་ད། ཁོ་བོ་ད་གི་ར་སྐོར་གྱི་ནང་ཐོན་དང་ན་ཁོང་ཚང་གི་ཁྱིམ་གྱི་ར་སྐོར་གྱི་ནང་ཐོན་དང་ན་ཁྱོད་སོང་བ་ཉོ་ན་འདོད་ད། ཁོ་ཆུང་མ་གི་ཨ་གོག་གི་ཉམས་བསྒྱུར་མེད། ཁོ་དྲན་གི་ཡོད་འདུག་དེ་ཡང་བསྒྱུར་གི་མེད། ད་ཞིག་ན་མཛེས་པ་རེད་ཁོ་ཆུང་མ་ཧ་ཅང་གི་མཛེས་སྡུག་ལྡན་པ་དང་ཡང་གཟུགས་ཡིན། ད་རུང་རང་གྱིས་ན་ད་ཕྱིས་དང་སང་གི་བྱས་ཀྱི་ན་ཨ་གོག་གི་ཉམས་བསྟན་ན་ད་ཡོད།

ཁ་ཅིག་ནི་བྱང་ཆུབ་སེམས་དཔའ་ལ་མིག་ཟུར་གྱིས་ལྟ་བ་ཟེར། འདི་ཡང་མིག་ཟུར་གྱིས་ལྟ་བ་ཟེར་ནོ་འདི་ཡང་གན་གི་ནང་ན་མང་ནི་རེད། སྙན་ངག་མེ་ལོང་ར་ད་རྒྱ་གར་གི་སྙན་ངག་གི་ནང་ན་མང་ནི་རེད། མིག་ཟུར་གྱིས་ལྟ་བ་འདི་ཨི་ཕྱིའི་འགྲེལ་བཤད་སྐོར་དྲི་སྐབས་སུ་ཨི་ཆོས་ཁ་ཁའི་ལྟ་བའི་འགྲེལ་བཤད་ཡིན་ནི་མ་རེད་ཨི་ཕྱིའི། མིག་ཟུར་ཟེར་ན་མྱིག་ཟུར་རི་མོ་རེད་ལ་མྱིག་ཟུར་གི་ལྟ་བའི་སྐོར་ཟེར་ན་ཨི་ཕྱིའི་ནང་དོན་དེ་མྱིག་དང་གི་ལྟ་བའི་ནོར་དེ་ཡིན།

གོས་མ་ལྷོག་བྲེལ་བ་ལྟ་བུར་འཛིན་རེ། གོན་གྱི་གོ་ན་ར། གོན་མ་ཤེས་ཁ་འདྲ་མ། ཡང་ན་གོན་གྱི་ཅིག་ཤག་ཤོག་ཁ་འདྲ་མ། ད་ལྟ་མོ། ད་མོ་གི་ནང་དོན་དེ་རེད་གོས་མ་ལྷོག་ར་བྲེལ་བ་ལྟ་བུ། ཡང་ཁ་ཅིག་ནི་སྐེད་པ་དང་གསེར་གྱི་ཕག་ཁ་སྐྱོད་པ་དང་གསེར་གྱི་ཕག་ཁ་ཟེར་གི་ད་ནི་གསེར་གྱི་ཁུ་གི་སྐ་རགས་རེད་ཡ་གསེར་གྱི་སྐ་རགས་རེད་དེ་སྐྱོད་པ་ལྟ་བུ་དང། ཁ་ཅིག་ནི་བྲེལ་བ་ལྟར་བྱེད་ཅིང་སྒེག་སྟེ་ཕན་ཚུན་རྒྱུག་པ་དང། ད་ཡ་ར་མ་ར་འདི་ག་འགྱོ་གི་འདུག་དེ་ར་ཁུ་གི་ག་ཉམས་སྟོན་བྱེད་ཚིག་ཡིན་སྲིད།

ཨ་རིའི་སྲབ་བོ་སྲབ་བོ། ཕྱི་ཟངས་རིས་སྲེག་ད་ག་སྲབ་བོ། ད་ཏི་གོན། ད་ནི་གསེར་གི་ཁུ་དྲིལ་བུ་བཏགས། ད་ནི་ཉི་ན་རྒལ། ད་ནི་ཧར་འགྱོ་ཚུར་འགྱོ་ཡི་ད་ཏི་མོ་ཡི་གོ་ཀི་ཟིག། ཁ་ཅིག་ནི་གོས་དང་རྒྱན་རྣམས་ས་ལ་འདོར་ཞིང་ངོ་ཚ་བ་ལྟར་སླར་ཡང་ལེན་པ་ཟིག། ས་འཛིན་ནི་ཐང་ལྷུང་སོང་ཁ་ཡི། ཨ་ཕྱི། སྒྲུག་དང་ན་ཏི་མོ་ཡོ་ཡི་སྔོན་ཤི་སོ།

ད་རྒྱན་རིག་ན་མི་ཆོག་ནོ། དེ་མོ་གི་རྒྱན་རྒྱན་གྱི་ནང་ན་རྒྱན་ཆ་གི་ནང་ན་ད་དེ་ཡོད་གོ་སྐད་རྒྱག་གིན་ཏེ། རིག་ན་མི་ཆོག་ནོ་གི་རྒྱན་ཆ། ད་དེ་ཧོ་ལན་གྱི་ན། རིག་ན་ཆོག་ནོ་གི་རྒྱན་ཆ་ད་དེ་མོ་ཡོད་གོ་སྐད་ད་ཧོས་བཞག་ན། ཆུ་དེ་ད་ངས་རྒྱ་གར་གི་རིག་ན་མི་ཆོག་ནོ་གི་རྒྱན་ཟེར་ན་ད་མི་ཤེས་གསང་བའི་རྒྱན་ཟེར་ན་ད་ལྷོ་ཆེན་པོ་མི་ཤེས་གི་ར། ཆུ་གཏམ་རྒྱུད་གི་ནང་ན་བླ་ཡི་སེང་གེ་ཟིག་ཡོད་གོ་མང།

ཙིག་གེ་ཙིག་གེ་རེ་བསྟན། གཞུང་གི་མགོ་དེ་ལ་གཅིག་བོན་དང་མཚམས་མཚམས་མ་འདི་ག་གཅིག་ཡར་ར་གྱག་ཞིག་བསྟན་དེ་མོ་ཞིག་དགོས་འདུག། ཁ་ཅིག་ནི་གཞོན་ནུའི་གཟུགས་དང་བུ་མ་བཙས་པའི་གཟུགས་དང་ན་ཆུང་ཚ་ལ་བབ་པའི་གཟུགས་སྟོན་པ། ཁ་ཅིག་ནི་འདོད་པ་དང་ལྡན་པས་བྱང་ཆུབ་སེམས་དཔའ་ལ་འགུགས་པ་དང་ཁ་ཅིག་ནི་བྱང་ཆུབ་སེམས་དཔའ་ལ་མེ་ཏོག་སིལ་མས་གཏོར་བ། ཁ་ཅིག་ནི་བྱང་ཆུབ་སེམས་དཔའི་མདུན་དུ་འདུག་ནས་བྱང་ཆུབ་སེམས་དཔའི་བསམ་པ་ལ་རྟོག་ཅིང་གདོང་དུ་ཡང་ཡང་ལྟ་བ། ཅི་འདི་ཆགས་པའི་དབང་པོས་ལྟའམ་འོན་ཏེ་མིག་རྒྱང་རིང་དུ་ལྟ་བའམ།

ཁོར་ཡུག་མངོན་པར་སློག་པ་དེར་མ་གཡོ་བ་རེད། གླང་པོ་བཞིན་བསྲུང་བ་རེད། གླང་པོ་བཞིན་དུ་སེམས་དུལ་བ་རེད་ཟེར་ནས་ད་གི་ཞེས་སྡོམ་ཚིག་དྲང་མོ་ད་དེ་རེད་ད་གི་ཞེས་བཀོད་པ་མ་མཐོང་ནས་འདི་ནས་བཀོད་པ་མ་མཐོང་ན་ད་གི་ཞེས་ད་ལྟར་ད་ཁ་བརྡ་ཡི་ཚིག་ཡ། ད་འདི་གི་ཁ་བརྡ་འདི་བྱས་ན་ད་ཚིག་གཟིགས་མང་གི་ད་གང་ལྟར་ཀྱང་ད་ཁ་བརྡ་གི་ནང་དོན་དྲང་མོ་ཆི་རེད་ཟེར་ན་ད། ད་གི་ཞེས་དེ་ག་བྱས་ནི་རེད་ད་ཁོ་ལན་གྱི་ན། ད་ཁོང་ཆུ་བས་མཚོན་གྱི་ན། ད་འདི་མོ་གཟུགས་མཛེས་བ་འདི་མོ་ཟིག་རེད་ཁྱོད་འཇིག་རྟེན་འདི་གཟུགས་མཛེས་བའི་མཛེས་སྡུག་འདི་འོག་ཏུ་ད་རྒྱལ་སྲས་རེད་མོ་རེད་ལ་སྟོན་པ་སངས་རྒྱས་བཅོམ་ལྡན་འདས་རྒྱལ་སྲས་རེད་གཟུགས་ཤིན་ཏུ་མཛེས་བ་འདི་འདི་མོ་འགྲན་ཟླ་མེད་པ་འདི་མོ་རེད་ཁྱོད་འདི་མོ་གཟུགས་ཟིག་ཡོད་དང་གཟུགས་འདི་ཁྱོད་རང་གི་ལོངས་སྤྱོད་མ་བྱས་ན་ད་འཕྲོ་བརླག་རེད་ཟེར་ནས་ད་ཕྱི་དེང་སང་སྐད་ཆ་བཤད་ན་དེ་རེད་ཁྱོས་ལོངས་སྤྱོད་མ་བྱས་ན་འཕྲོ་བརླག་རེད་ཟེར། ཁོང་ཆུ་ཡང་འདི་མོ་ཡི་དཔའ་དག་དག་རེད་ད་ཨ་ཆུ་ད་བ་ཀུ་ཧོ་ལན་གྱི་ན་ཅུ་ཀེ་ཡི་ན་ལ་ད་ད་ཕེ་ན་མོ་རེད་ཟེར་གོ་ནོ་ད་རྒྱ་སྐད་བཤད་ན་ད་ཨ་ཆི་ལི་འདི་དག་གོ་འདི་ཁོང་ཆུ་ལི་འདི་དག་གོ་འདི་ད་ཧོ་ལན་གྱི་ན་ཁྱི་ལྟས་ན་ད་ཁྱོད་ཡིག་ན་ཡག་ན་ཆོག་གོ་མ་ཡག་ན་ཆོག་གོ་རེད་ད།

བསམ་གཏན་དེ་ལ་གཡོ་བ་གཅིག་རང་མེད་སོང་བ་དང་ནི་ད་འགྱེས་ན་ད་གི། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོ་ག་འཁོར་ཆི་ཟེར་ན་རེ་ད་ལྟ། འཇམ་ཞིང་སྙན་པའི་ཚིག། ཚངས་པ་ལས་ལྷག་པའི་ང་རོ། བྱ་ཀ་ལ་པིང་ཀ་ལས་སྙན་པའི་སྒྲ་དབྱངས་སྙན་པ་ཡིད་དུ་འོང་བ་ལ། ཡིད་དུ་འོང་བའི་ཚིག་ལ་བརྟེན་ནས་ད་བདུད་ཀྱི་བུ་མོ་དེ་དག་ད་ལྟ་སློབ་གསོ་བཏང་ནི་རེད། སློབ་གསོ་དེ་ད་ཆི་རེད་ན་ད། སློབ་གསོ་དེ་གཙོ་བོ་དེ་རེད་ད། ཉོན་མོངས་ཟེར་གི་ནོ་ར་འདོད་ཆགས་ཟེར་གི་ནོ། དེ་གི་ངོ་བོ། ཉོན་མོངས་དང་འདོད་ཆགས་ཀྱི་ཉེས་དམིགས། ད་ཞལ་ལི་དེ་དང་ད་དུ་དང་ནི་རེད་ཁྱོ། ད་ཞལ་ལི་དེ་དང་དུ་དང་ནི་རེད། དེ་གི་ད་འདིའི་ནང་གི་ད། ནང་དོན་གཙོ་བོ་ད་དེ་རེད་ཨ། ད་དེ་གི་གི་གི་ཚིགས་བཅད་འདི་གི། ནང་དོན་གཙོ་བོ་ད་ད་དེ་རེད།

བརྫུས་ཏེ་ཁྱོད་ལས་གཞན་པའི་བརྩེ་མེད་སྐྱེ་བོ་ག་ལ་ཡོད། བདུད་མོ་རྣམས་ཀྱིས་བྱང་ཆུབ་ལམ་འདིར་ཕྲག་དོག་གིས་ཇོ་རྒྱལ་ཡིས་ཁྱེད་ལ་གསུངས་ཟེར་ཞོག་འདི་ནང་ན་ཡང་ཡིག་ནོར་དུ་ཡོད་གི་ཆུ་ཆད་དང། ལུས་མེད་མདའ་གཟིར་གྱི་ཡིག་ནོར་དེ་མ་ད་ས་བཞག་མདས་ཟེར་གི་ཞུ་དག་བྱས་དང། ལུས་མེད་མདས་གཟིར་སྐྱེ་བོ་འདི་དག་སྲུང་བ་མིན་ལ་དེས། སྙིང་རྗེ་ལྡན་པར་ཟེར་གོ་ནོ་དེ་དག་གུག་རྟགས་ནང་ཞོག་དང། འདི་ད་ཆིག་ནི་ཡང་མ་རེད།

འདི། སྐད་ཅིག་མིག་ཕྱེས་འདི་གནས་སྐབས་ཀྱི་ཆེས་སྐྱུར་ར་ཐོངས་འདི་ཁ་ཡ་མ་ཡ། བསམ། གོ་བ་ལེན་དགོས་དུས་ན་བསམ་གཏན་གྱི་ཟོལ་བཏགས་ཟེར་གོ་ནོ་གྱི་བསམ་གཏན་གྱི་ཚུལ་བཅོས་མ་བཟུང་བ་དེ་རེད། ད་ཁྱེད་གྲྭ་ལི་ཁྲི་ལི་དེ་ཡི་གི་མ་འདུག་ཟེར་ནོ་ནང་དོན་དེ་རེད་ཡ། ད་ཁྱོད་ངོ་མ་གི་བསམ་གཏན་སྤྱོད་བཞིན་ཡོད་ནི་མ་རེད་ཁྱེད་གྲྭ་ལི་ཁྲི་ལི་ཡི་གི་ནི་རེད།

ཡང་ན་གྲགས་འཛིན་མ་མ་ཡིན་པ་གི་ཞི་མོ་གཞན་པ་ཟིག་ཁྱོས་དྲན་བཏང་ན་ར་ཐང། གང་བྱུང་ངས་ཚོ་ནི་ཁྱི་ཚི་ཁ་དུམ་བུ་དོ་ཀོ་ཀི་ཁོ་བསམ་གཏན་ལ་ཞིག་ད་ཨོ། སིན་ལྟད་མོ་ཡི་ད་ཨོ་ཟིག་ནི་ཏིག་སེ་ཨུ་ཀི་ར་ཁྱི་ཁོ་བ། ཁྱི་སེ་མ། ཨ་ད། བཙུན་མོ་གྲགས་འཛིན་མ། ཡང་ན་གྲགས་འཛིན་མ་མ་ཡིན་པ་གི་བུད་མེད་གཞན་པ་ཟིག་ཁྱོས་དྲན་གི་ཡོད་ན་ཐང་ཟེར་ནོ་དེ། ད་ཏི་ཤེས་གོ་ནི་རེ་ཁི་ཏི་ཁང་ར་གི་ཚིག་ཤེས་གོ་ནི་རེ། ད་གི་ཚིག་འདི་སྐད་ཅིག་མིག་ཕྱེས་ཟེར་ནོ་དེ་སྐྱུར་ར་བཏང་བ། སྐད་ཅིག་མིག་ཤེས། སྐད་ཅིག་མིག་ཕྱེས་སྐྱུར་ར་བཏང་བ་ད་སྐྱོབ་པ་ཡིན་ཡང་ལུས་མེད་མདས་གཟིར་མ་ད་ས་བཞག་མདས་མདའ་གིས་གཟིར་བ། སྐྱེ་བོ་འདི་དག་སྲུང་བ་མིན་ལ་དེའི་དུས་སུ་འཇོག་པ་འདི་གི་ནང་དོན་ཆི་རེད་ཟེར་ན། ད་ཁྱེད་ཁོང་ཆོ་རེ་བ་ཡིན་ན་ཁྱེད་མིག་གིས་ལྟ་རྒྱུ་དེ་རེད་རེད་ལ་ཟེར་ཡ་ཨ་མིག་གིས་ལྟ་རྒྱུ་དེ་ད་ཁུ་གི་བསམ་གཏན་དུ་ཆུ་རྒྱུག་གི་མགོ་རུ་མོ། དེ་ཁྱེད་མིག་གིས་ཁོ་ཆོ་ཁོང་ཆོ་ཞིག་ལྟོས་ཁྱེད་ཡིན་རང་ཟ་ག་ལྟ་མི་དགོས་ཟེར་འདི་རེད་ཨ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་བཤད་དགོས་འདི་རེད་འདི་སྟོན་པ་བདུད་ཀྱི་བུ་མོ་དེ་དག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་བཤད་ནོའི་སྐད་ཆ་རེད་ད་ཁྱེད་བསམ་གཏན་དུ། བསམ་གཏན་ཇི་མ་དུ་ཚིག་ཧ་ཅི་ཡིད་ད། ཁྱེད་སེམས་མ་ཆི་ཟིག་དྲན་གི་འོ་འདུག་ཤེས་ནི་མ་རེད་ད། ཞིབ་མོ། རྩིང་པོ་བྲག་འཛིན་མ་དྲན་གོ་འདུག་ན་ཞིབ་མོ་གཞན་འབའ་ཟིག་དྲན་ན་ཅིག་དྲན་གི་འོ་འདུག་རེད་ད་ཁྱེད་སེམས་མ། དེ་གི་ད་ཁྱེད་དེ་ཡོད་རང་ང་ཟིག་ག་ཁོང་ཆོ་ཅིག་མི་ལྟ་ན་ལ་ཀས་ཅིག་ག་མིག་ཤེས་ཡ་ཟིག་ནས་སྟབས་ཟིག་ག་ཁྱེད་ཅིག་མིག་ཅིག་ཤེས་ཡ། ད། ཁི་གི་ཁོང་ཆོ་ཅིག་ལྟས་ར་ཁོང་ཆོ་ཚོ་འགྱིས་ན་དི་ག་ར་ང་ཞིག་གི་ཁི་གི་འདའ་གི་རྒྱ་བ་ཨ་དི་ངི་གི་ད་ལུས་ཡོངས་སུ།

ཁྱོད་སྙིང་རྗེ་དང་ལྡན་པ་འཛིན་ཏེ་ད་ཙི་གང། སེམས་པ་མུ་གེ་སྙིང་རྗེ་ལྡན་པ་འཛིན་ཏེ་ཟེར་གི་ནོ་དེ་རེད། ཁྱོད་ལ་སྙིང་རྗེ་ཡོད་གི་ཟེར་ནས་སེམས་ཅན་ཐམས་ཅད་ཀྱི། ད་འགྲོ་བ་རིགས་དྲུག་གི་ཁྱོད་སྙིང་རྗེ་གི་བདག་པོ་རེད་ཟེར་ནས་བཤད་ཀྱི་ཡོད་ནོ་དེ། ཁྱོད་སྙིང་རྗེ་གི་བདག་པོ་རེད་ཟེར་གི་ནོ་ཁྱོད་སྙིང་རྗེ་ཆེན་པོ་ཡོད་གི་ཟེར་གི་ནོ། ད་ཁྱོད་བར་གྱི་གང་ཟག་ཅིག་གི་དཀའ་ཁག་གང་དང་གང་ཟིག་ལ་ཐུག་ན་ཁྱེད་ཀྱི་འགྱིག་ན་ད་གི།

ཡང་ནའང་རྒྱལ་བ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ལ་ད་ཅིག་ཆུ་བཙག་གོ་མི་རུང། དེ་དང་པོ་གི་ལྷ་ཁྲི་དང་ན་ར་ད་མ་བ་ནོ། ད་འདི་སྙན་ངག་མེ་ལོང་གི་ནང་ན་རྒྱན་གྱི་ནང་ན་ད་མོ་ཡོ་ན་རེ་ད། གཞུང་གི་རྒྱལ་པོ་བསྟོད་པ་ཡི་གྱིས་ཟེ་ད་རྒྱལ་པོ་བསྟོད་པ་ཚིག་གཅིག་ར་མ་ཡི་ལ་དེ་དང་དགྲ་བོ་བསྟོད་པ་ཡི་ལ་དེ་ཡོ་ལ་ཟེ། འོ་ལེ་དགྲ་བོ་བསྟོད་པ་ཡོ་ཡོ་ཡོ་ཡོ་ཡོ་ད་དགྲ་བོ་ད་ཙཱ་ཡི་ནོ་ཞེས་བྱས་དང་ང་མ་ཁྱོད་དགྲ་བོ་དེ་ལས་རྒྱལ་བར་བྱ་བ་རེ་ཟེ་ནོ་ཚིག་དེ་ཁུར་མོ་གི་ད